གཟུགས་དེ་ཚོ། ཀ་དེ་གི་རྫས་མི་མཚུངས་པ་དེ་རེད། དེ་རྫས་མཚུངས་པ་མ་ཡིན་པའི་ཕྱིར་ཟེར་ག་རེ་ཟེར་ན་རྒྱས་བྱུང་གི་གཟུགས་གཅིག་རེད་བ། གཟུགས་གཅིག་ནི་གོ་ཟོ་གི་རྗེས་གཅིག་ལ་བར་གཅིག་གོ་བྲི་ཚར་དེ་ལ་དེ་མ་འགགས་པ་ལ་རྒྱས་བྱུང་གི་གཟུགས་གཉིས་པ་ཞིག་དེའི་མཇུག་ཏུ་དེ་མ་ཐག་ཏུ་དེ་རྒྱས་བྱུང་གི་གཟུགས་གཉིས་པ་ཞིག་གོ་ལ་འབྱུང་ཡོང་གི་རེད། དེའི་ཚེ་ཁོ་མི་མཉམ་པ་རེད་ཟེར་ལ་ཡི་རེད།

ཁོ་རང་གི་མཚུངས་པ་དེ་མ་ཐག་པའི་རྐྱེན་ཡིན་ན། དེ་དེ་མ་ཐག་པའི་རྐྱེན་དེ་གི་དེ་མ་ཐག་ཏུ་ཁོ་རང་འབྱུང་གི་རེད། རེད་བ། དེ་འདྲི་བྱེད་ལ་འབྲས་བུ་དེ་མ་ཐག་པ་སྐྱེ་བ་གོ་འབྱེད། དེ་ཡང་སྐྱེས་པ་རྣམས་ཁོ་ན་ཡིན་གྱི་མ་འོངས་པ་ནི་མ་ཡིན་ཟེར་རེད་ལ་ད་སེམས་སེམས་བྱུང་སྐྱེས་པའི་ཕྱི་རྐྱེན་རྣམས་ལ་རེད་མ་གཏོགས་ནི་མ་འོངས་པ་རྣམས་ལ་མ་ཡིན་ཟེར་ར་ག་འདུག་དེ་མ་ཡིན་ཏེ་མ་འོངས་པ་ལ་སྔ་ཕྱི་མེད་པའི་ཕྱིར། དེ་རེད་ད་སེམས་སེམས་བྱུང་ནི་བོད་ཀྱི་མ་འོངས་པ་དེ་ཚོ་ལ།

དེ་འོག་སངས་རྒྱས་ཀྱིས་མཁྱེན་པ་ནི་འདས་པ་དང་ད་ལྟ་བའི་རིམ་པ་མངོན་སུམ་མཁྱེན་པའི་ཤུགས་ལ་མཁྱེན་པའོ། ནི་འདས་ད་ལྟ་ལས། རྗེས་སུ་དཔག་པས་མཁྱེན་ཏོ་ཞེས་ཁ་ཅིག་གིས་འདོད་ལ། དེ་ལྟ་སངས་རྒྱས་ཀྱིས་བུ་གི་མ་འོངས་པའི་རིམ་པ་མཁྱེན་གྱི་རེད་ཟེར་ཏེ། འདས་པ་དང་ད་ལྟ་བའི་རིམ་པ་དེ་མངོན་སུམ་མཁྱེན་ཡོང་དུས་ལ་དེའི་ཤུགས་ལ། ནི་མ་འོངས་པའི་རིམ་པ་དེ་མཁྱེན་ཡོང་གི་རེད། ཡང་འདས་པ་དང་ད་ལྟ་ལས།

དེའི་ཐོག་ལ་ཁ་ཅིག་གིས་ལན་དེ་འདྲ་ཞིག་བཏབ་ཀྱི་རེད། ཡང་ཁ་ཅིག་ནི་མ་འོངས་པ་ལ་རིམ་པ་བརྗོད་པའི་གི་འབྲས་བུའི་རྟགས་སུ་གྱུར་པ་མི་ལྡན་པའི་འདུ་བྱེད་ཀྱི་ཁྱད་པར་ཞིག་ཡོད་མ་དེ་ད་ཁ་ཅིག་གིས་ག་ལ་བས་སུ་མ་འོངས་པ་ལ་རིམ་པ་བཟུང་ནས་མ་བརྗོད་ཡ་གི་འབྲས་བུའི་གི་རྟགས་ཞིག་ཁོ་ནི་འབྲས་བུའི་རྟགས་ཟེར་ན་ཨེ། མ་འོངས་པ་ལ་རིམ་པ་འདི་འདྲ་འདི་འདྲ་སྔ་ཕྱི་རིམ་པ་འདི་འདྲ་འདི་འདྲ་འབྱུང་གི་རེད་ཟེར་ཡ་གི་སྔ་ཕྱི་གི་རིམ་པ་མེད་ན་ཡང་སྔ་ཕྱི་རིམ་པ་བརྗོད་ཡ་གི་རྟགས་ཞིག་ཡོང་གི་རེད་རྟགས་མཚན་མ་ཞིག་རེད་བ། རྟགས་བ་དེའི་མཚན་མ་དེ་འདྲ་ཞིག་ཡོང་གི་རེད་དེ་འདྲ་གི་མཚན་མ་བྱེད་པའི་གི་མི་ལྡན་པའི་འདུ་བྱེད་དེ་བཤད་དེ།

དེ་མངོན་སུམ་དུ་མཁྱེན་ནས་ཟེར་དེ་མངོན་སུམ་དུ་མཁྱེན་ཡོང་དུས་ལ་ཡང་ནི་མ་འོངས་པའི་རིམ་པ་དེ་མཁྱེན་ཟེར་ཏེ་ལབ་པ་རེད། འོ་དེ་དེ་རེད། མ་འོངས་པའི་རིམ་པ་མཁྱེན་པ་ཡིན་གྱི་ད་ལྟ་བའི་ཡེ་ཤེས་ཀྱིས་མ་འོངས་པའི་རིམ་པ་མངོན་སུམ་མཁྱེན་པ་ནི་མ་ཡིན་ཏེ། མ་འོངས་པའི་ཚེ་ན་རིམ་པ་མེད་པའི་ཕྱིར་ད་ལྟའི་ཆོས་དེ་ཁས་ལེན་ས་མ་རེད། ཨ། འོ་དེ་རེད་བྱས་ད་མ་འོངས་པའི་ཚེ་ལ་ནི་ཡང་ནི་རིམ་པ་མེད་པའི་ཕྱིར་ད་མ་འོངས་པའི་མ་འོངས་པ་ལ་རིམ་པ་མེད་པའི་ཕྱིར་ཟེར་ཡ་དེ་རེད་བ། དེ་བྱས་ད་མ་འོངས་པ་ལ་རིམ་པ་གསུངས་པ་ནི།

སྐྱེ་ཡས་མ་རེད། སྐྱེ་བ་མ་རེད། སྐྱེ་བ་མ་ཡིན་ཙང་ཁོ་ད་ལྟ་བའི་ཚེ་ལ་ཁོ་ནི་རྐྱེན་མ་ཡིན་པ། རྐྱེན་ད་མཚུངས་པ་དེ་མ་ཐག་པའི་རྐྱེན་མ་ཡིན་པ་རེད་ཟེར་ནས་མཚུངས་པ་དེ་མ་ཐག་པའི་རྐྱེན་མ་ཡིན་པ་བདེན་ན་ན། ཨཱ་ནི་འདས་པ་ཡང་ཨཱ་ནི་མ་ཡིན་པ་འགྱུར་ཏེ། དེ་ནི་འདས་པ་ལ་ཡང་ཨཱ་ནི་མཚུངས་པ་དེ་མ་ཐག་པའི་རྐྱེན་ད་རྐྱེན་མ་ཡིན་པ་འགྱུར་ཏེ། དེ་ཁོ་ཡང་གར་ཟ་འགགས་ནས་འགགས་ཟིན་ནས་དེ་ནི་མེད་པ་རེད་བ། ཁོ་འགགས་ཚར་བ་ཞིག་རེད་བ། དེ་ཙམ་མ་འོངས་པ་དེ་ཁོ་མ་སྐྱེས་ཡིན་ཙང།

རིགས་པ་མཚུངས་འགྲོ་གི་རེད་ཟེར་གྱི་མཚུངས་པའི་ཕྱིར་རོ། འདིས་ནི་སྐལ་མཉམ་དང་ཀུན་འགྲོ་མ་འོངས་པ་མི་འདོད་པ་བཀག་པ་ལྟར་རོ། བཀག་པ་ལྟར་རོ། དེ་ལྟར་དེ་ད་ལྟ་གོང་གི་རིགས་པ་བཞིན་དུ། དེ་གི་སྐལ་མཉམ་ག་ས་སྐལ་མཉམ་དང་ཀུན་འགྲོ་གཉིས་ཀུན་འགྲོ་སྐལ་མཉམ་དུས་གཉིས་པ་ཟེར་ནས་དུས་གཉིས་མ་གཏོགས་དེ་ལ་མ་འོངས་པ་མེད་ཟེར་ནས་འཇོག་གི་བ། དེ་མ་འོངས་པར་མི་འཇོག་ཟེར་ནས་གསུངས་ཏེ་དེ་ད་ལྟ་གི་རིགས་པ་དེ་གི་ད་རུ་ཀུན་འགྲོ་དང་སྐལ་མཉམ་གཉིས་ལ་དུས་གཉིས་པ་མ་གཏོགས་མ་འོངས་པ་མི་འདོད་པ་དེ་ཡང་དེ་བཀག་པ་དེ་དེ་རིགས་པ་དེའི་ངོས་ནས་བལྟ་དགོས་ཀྱི་རེད་ཟེར་གྱི།

ཨ་རེ། དེ་གཞན་འགྱུར་བའི་ཚེ་ཀྱི་ཚུལ་མ་དད་མ་ཐོབ་པ་བཅས་ཡིན་ལ། དེ་འཁོར་བའི་ཚེ་ཀྱི་ཚུལ་མ་དད་མ་ཐོབ་པ་བཅས་དེ་རེད། དེ་ཡིན་ཀྱང་དང་ཚེ་ན་སྔོན་བྱུང་གི་སྐད་ཅིག་མ་ནང་གཅིག་བར་དུ་ཆད་པའི་ཕྱིར་དང། དེ་འཁོར་བའི་ཚེ་ཀྱི་དད་མ་ཐོབ་པ་བཅས་མ་ཡིན་ཏེ། སྔོན་བྱུང་གི་སྐད་ཅིག་མ་ནང་གཅིག་བར་དུ་ཆད་པའི་ཕྱིར། སྔོན་བྱུང་སྐད་ཅིག་སྔོན་བྱུང་གཉིས་སྐད་ཅིག་མ་གཉིས་པ་ལ་སོགས་པ་ནི་ཅི་རིགས་པ་སྔོན་བྱུང་སྔོན་བྱུང་གཉིས་ཀྱི་སྐད་ཅིག་མ་དང་པོ་ལ་སོགས་པ་བར་དུ་ཆད་པ་ཡིན་ས་མཚན་གྱི་དད་མ་ཐོབ་པ་བཅས་དེ་མ་རེད།

དེ་མ་ཐག་རྐྱེན་གྱི་ཤེས་པའི་འབྲས་བུ་ཡིན་པའི་ཕྱིར། ཟེར་བ་དེ་ཅི། སེམས་ཀྱི་མཚུངས་པ་དེ་མ་ཐག་རྐྱེན་གྱི་ཤེས་པའི་གི་འབྲས་བུ་ཡིན་ཙང་སེམས་ཀྱི་མཚུངས་པ་དེ་མ་ཐག་པ་ཅན་དེ་རེད། སེམས་སྔ་མའི་རྗེས་སུ་སྐད་ཅིག་མ་གཞན་གྱིས་བར་དུ་མ་ཆད་པར་དེ་མ་ཐག་ཏུ་འབྱུང་བའི་ནི་ཚུལ་ལྡན་ཡིན་པའི་ཕྱིར་སེམས་ཀྱི་མཚུངས་པ་དེ་མ་ཐག་པ་ཅན་ཡིན་ལ། ཡིན་ན་ཡང་སེམས་ཀྱི་དེ་མ་ཐག་ཡིན་ལ་སེམས་ཀྱི་དེ་མ་ཐག་པ་ཅན་ཡིན་ནོ། ཟེར་བ་དང་དེ་རེ་བྱས་ཏེ་མུ་གཉིས་ཀ་རེད་གསུམ་པ། ད་མུ་བཞི་པ་ནི།